ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བརྙན་འཕྲིན་ལས་རིམ་ལ་ལྟ་མཁན་རྣམ་པ་ཁྱོད་ཚོ་བདེ་མོ་ཡིན་ན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་ར་བཞི་བཅུ་ཞེ་གཉིས་རབ་གནས་ཤིང་ལུག་ལོའི་བོད་ཟླ་གཉིས་པའི་ཚེས་ལྔ་དང། སྤྱི་ལོ་ཉིས་སྟོང་བཅོ་ལྔ་ལོའི་ཟླ་བ་གསུམ་པའི་ཚེས་ཉེར་བཞི་རེས་གཟའ་མིག་དམར་རེད། ཞུས་ནས་ངས་རླུང་འཕྲིན་ཉན་མཁན་རྣམས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་དང་འབྲེལ་དེ་རིང་གི་ལས་རིམ་ངོ་སྤྲོད་དང་གསར་འགྱུར་བཤད་ཀྱི་ཡིན། ང་དཔལ་ལྡན་རྒྱལ་ཡིན། དེ་རིང་གི་གསར་འགྱུར་ནང་ལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི་རྒྱལ་ས་ལྡི་ལི་རུ་མཛད་འཕྲིན་སྐྱོང་བཞིན་ཡོད་པའི་སྐོར་དང། དེ་ནས་སྲིད་སྐྱོང་མཆོག་གིས་བོད་རྒྱའི་གྲོས་མོལ་ཐད་ཕྱི་གསལ་ནང་གསལ་བྱས་ན་ཕན་ཐོགས་ལས་གནོད་ཆེ་བ་ཡོང་གི་ཡོད་པའི་སྐོར་གྲོས་ཚོགས་ནང་དུ་གསུངས་འདུག་དེའི་རྗེས་ནས་དེང་རབས་བོད་ཀྱི་རི་མོ་འབྲི་མཁན་ཞིག་དང་མཉམ་དུ་ཁོང་གི་སྒྱུ་རྩལ་བརྩམས་ཆོས་སྐོར་ལ་གླེང་མོལ་ཞུ་བ་ཞིག་དང་བཅས་ད་རྣམ་པ་ཚོས་དེ་རིང་གི་ལས་རིམ་ཁག་ལ་ཞིབ་ཏུ་གསན་གཟིགས་གནང་རོགས། ཟླ་བ་འདིའི་ཚེས་ཉེར་གཉིས་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་རྒྱལ་ས་ལྡི་ལི་གི་སྤྱི་ཁྱབ་བློན་ཆེན Arvind Kejriwal རྣམ་གཉིས་མཇལ་འཕྲད་གནང་འདུག་སྐབས་དེར་དབུ་ཁྲིད་རྣམ་གཉིས་ཀྱིས་སྤྱི་གྲོང་ནང་གི་ལྐོག་ཟ་རུལ་སུངས་དང་དབུལ་ཕྱུག་གི་ཁྱད་པར། དེ་བཞིན་ཕོ་མོ་དབྱེ་འབྱེད་སོགས་ཀྱི་དཀའ་ངལ་ལ་གདོང་ལེན་ཇི་ལྟར་བྱེད་དགོས་པའི་སྐོར་ལ་བཀའ་མོལ་གནང་འདུག་མཇལ་འཕྲད་ཀྱི་རྗེས་སུ་ལྡི་ལིའི་སྤྱི་ཁྱབ་བློན་ཆེན་གྱིས་རླབས་ཆེན་གྱི་དབུ་ཁྲིད ྋསྐྱབས་མགོན་ཏཱ་ལའི་བླ་མ་མཆོག་ལ་མཇལ་འཕྲད་བྱུང་བ་ནི་རྨི་ལམ་མངོན་འགྱུར་བྱུང་བ་ལྟ་བུའི་ཚོར་སྣང་བྱུང་ཞེས་གསུངས་འདུག།

ལམ་སང་ལྐོག་ཟ་དང་གཞན་ལ་མགོ་སྐོར་བསླུ་བྲིད་བྱ་རྒྱུ་སོགས་སྤྱི་ཚོགས་དང་རྒྱལ་ཁབ་ལ་གནོད་པའི་ལས་བྱེད་ཀྱིན་ཡོད། དེ་བས་ཀུན་སྤྱོད་བཟང་བོ་ཞིག་ཆགས་རྒྱུ་ཤིན་ཏུ་གལ་ཆེ། ལྷག་པར་དུ་རང་ལས་གཞན་གཅེས་ཀྱི་ལྟ་བ་འཛིན་དགོས་ཞེས་གོང་ས་མཆོག་གིས།
བསམ་པ་གཞན་དོན་བསམ་ན་རང་དོན་ཞར་ལ་འགྲུབ་ཡ་གསུངས། བཀའ་སློབ་ཀྱི་རྗེས་སུ་སློབ་མ་ཚོས་འབྱུང་འགྱུར་སྤྱི་ཚོགས་བཟང་བོ་ཞིག་བསྐྲུན་ཆེད་འགྲོ་བ་མིའི་ཐོབ་ཐང་དང་ཁོར་ཡུག་སྲུང་སྐྱོབ། བྱིས་པ་དང་བུད་མེད་ཀྱི་ཐོབ་ཐང་ཡར་རྒྱས་གཏོང་རྒྱུའི་ལས་གཞིའི་ཐོག་རྒྱབ་སྐྱོར་འཆར་གཞི་ལག་བསྟར་བྱེད་རྒྱུར་དམ་བཅའ་ཡང་ཕུལ་འདུག།

ད་ལྟ་སྨན་རྩིས་ཁང་གི་མཐོ་སློབ་རྒྱ་བསྐྱེད་དང་སྨན་པ་མང་བོ་ཟིག་སྐྱེད་སྲིང་ཕྱིར་འཐོན་སྐབས་སུ་གསོ་རིག་སྨན་ཁང་ཁག་གི་ནང་སྨན་པ་རྒྱ་གར་མི་སེར་འཇོག་དགོས་ཀྱི་ཁྲིམས་བསྒྱུར་བཅོས་ཡོང་བ་དང་མངའ་སྡེ་འདིའི་ནང་སྨན་རྩྭ་འདེབས་ལས་ཀྱི་ས་ཆ་གང་འཚམས་མཁོ་སྤྲོད་ཡོང་བ། རྒྱ་གར་ཚེ་ཡི་རིག་བྱེད་ཀྱི་སྡེ་ཚན་ཁག་ནས་སྨན་རྩིས་ཁང་དང་མཉམ་རུབ་ཡོང་བ་སོགས། རྒྱ་གར་ཧི་མ་ཅལ་མངའ་སྡེའི་གཞུང་ལ་རིགས་བཞི་འབོད་སྐུལ་གནང་ཡོད་ཅིང། དེ་ནས་སྤྱི་འཐུས་ཚོགས་གཙོ་སྤེན་པ་ཚེ་རིང་མཆོག་ནས་གསུང་བཤད་གནང་བར། མི་དེ་འདྲ་སྐྱག་ཆུང་ཆུང་དག་སེམས་སུ་རང་བཞིན་གྱི་སྒྲིག་འཛུགས་མིང་དེ་ཡང་ཁྱབ་ཡོད་པ། མི་ཚད་ལྡན་པ་མེད་པ་ཡིན་ན་སྒྲིག་འཛུགས་ཚད་ལྡན་པ་ཡོང་ཡང་མ་གཏོགས། སུ། མི་གཉིས་ནས་མགོ་བཙུགས་ཏེ་ད་ལྟ་སྒྲིག་འཛུགས་ཧ་ཅང་གཞི་རྒྱ་ཆེན་པོར་གྱུར་བ་ནི། མི་མང་པོ་གི་མཉམ་རུབ་དཀའ་ལས་རྒྱབ་ནས་ཡོང་བ་ཟིག་ཡིན་ལ། སྒྲིག་འཛུགས་ཚད་ལྡན་ཡོང་བར་ནང་གི་བཅུད་མི་ཚད་ལྡན་དགོས་གལ་ཆེ་བས། ཚང་མས་མཉམ་རུབ་འབད་བརྩོན་གནང་གལ་ཆེན་པོ་ཡིན་པ་དང། སློབ་ཕྲུག་ཚོ་ཡིན་ནར་གཞན་ཕན་དང་སྙིང་རྗེ་གི་སྒོ་ནས་ནད་པར་ལྟ་སྐྱོང་སྨན་བཅོས་གནང་གལ་ཆེན་པོ་ཡིན་ཅིང། སྒྲིག་འཛུགས་ལ་དཀའ་ངལ་ག་རེ་འཕྲད་ན་བསམ་བློ་རྒྱ་ཆེ་སར་བཏང་སྟེ། གདོང་ལེན་གྱིས་དཀའ་ངལ་སེལ་དགོས་པ་གི་ལམ་སྟོན་གནང་སོང་ལ། དེ་ནས་ཡང་དམིགས་བསལ་སྐུ་མགྲོན་སྲིད་སྐྱོང་བློ་བཟང་སེང་གེ་མཆོག་ནས་གསུང་རྒྱུར། བོད་པའི་ཡ་རབས་བཟང་སྤྱོད་ཀྱི་གོམས་གཤིས་ཡིད་བཞིན་གྱི་བུ་གོང་ས་མཆོག་དུས་རྟག་ཏུ་གསུངས་བསྡད་པ་འདི་ཡིད་ལ་བཞག་པའི་ཐོག་ནས་ནད་པ་གཟིགས་པའི་སྐབས་ལ་ཡིན་ནའི་ཡང་ཨ་ནི་ཁོ་ཅིག་རང་ལས་གཞན་གཅེས་བྱེད་ཅིག་བྱམས་སྙིང་རྗེ། རང་ལས་གཞན་གཅེས་ནི་ནང་ཆོས་ཀྱི་ལྟ་གྲུབ་ཀྱི་ནང་ཡོད་པ་ཙམ་མིན་པར་བོད་མིའི་ཡ་རབས་བཟང་སྤྱོད་ཀྱི་གོམས་གཤིས་ཡིན་པ་ཡིད་ལ་བཟུང་སྟེ།

ཁོང་ཉེན་རྟོག་པས་གསང་བའི་ངང་བཙན་འཁྲིད་བྱེད་སྟངས་ལ་བལྟས་ན། ཆབ་སྲིད་ཀྱི་ཉེས་མིང་འོག་འཛིན་བཟུང་བྱས་ཡོད་པར་ས་གནས་མི་མང་གི་དོགས་གཞི་ཡོད་འདུག་རང་ལོ་བཞི་བཅུ་ཞེ་གཅིག་ཙམ་ཡིན་པའི་གྲྭ་ངག་དབང་རྒྱལ་མཚན་ནི། དེ་སྔོན་ཤག་རོང་པོ་དགོན་པའི་གྲྭ་བ་ཡིན་པ་དང། དགོན་པའི་སྒྲིག་ཁོངས་སུ་ཡོད་དུས་སྲིད་གཞུང་གི་མི་སྣ་དགོན་པར་ཡོང་ནས་ཆབ་སྲིད་སློབ་གསོ་སྤྲོད་སྐབས་དགོན་པའི་སྒྲིག་ཁོངས་ནས་ཕྱིར་བུད་ཡོད་འདུག། ཕྱི་ཟླ་གསུམ་པའི་ཚེས་ཉེར་གཉིས་ཉིན་ཏེ་འཛམ་གླིང་གི་ཆུའི་ཉིན་མོ་རྒྱ་གར་རྡ་རམ་ས་ལར། ཨེ་ཤ་ཡའི་ཆུའི་འབྱུང་ཁུངས་བོད་ཀྱི་ཆུ་སྲུང་སྐྱོབ་བྱེད་དགོས་ཞེས་རྔམ་སྟོན་ཁྲོམ་སྐོར་བྱས་ཡོད་པའི་གནས་ཚུལ་རྡོ་རྗེ་མཚོ་གིས་རྒྱང་སྲིང་ཞུ་བ་ཞིག་ཡོད།
གཟའ་ཉི་མའི་ཉིན་བོད་ཀྱི་བུད་མེད་ལྷན་ཚོགས་དང་བོད་རང་བཙན་སློབ་ཕྲུག་ཚོགས་པ་གཉིས་ཀྱི་བཀོད་སྒྲིག་འོག་རྡ་རམ་ས་ལ་རུ་བོད་ཀྱི་ཆུ་སྲུང་སྐྱོབ་བྱ་རྒྱུ་གལ་ཆེན་ཡིན་སྐོར་གྱི་སྐད་འབོད་ཁྲོམ་སྐོར་བྱས་ཡོད་པ་དང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཁོར་ཡུག་སྐོར་གྱི་ཞིབ་འཇུག་པ་བསྟན་པ་རྒྱལ་མཚན་ལགས་ཀྱིས། རྒྱ་ནག་གཞུང་གིས་བོད་ནང་གི་ཁོར་ཡུག་གཏོར་བཤིག་དང་གཙང་ཆུ་འབག་བཙོག་བཟོ་བཞིན་པའི་སྐོར་གྱི་འདྲ་པར་རིགས་འགྲེམ་སྟོན་དང་བཅས་གཏམ་བཤད་གནང་ཡོད་པ་རེད། བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ཁོར་ཡུག་ཚན་པའི་ལས་བྱེད་རྡོ་རྗེ་སྐྱིད་ལགས་ཀྱིས་འདས་པའི་ལོ་དྲུག་ཅུ་ཙམ་གྱི་རིང་ལ་རྒྱ་ནག་གིས་བོད་ནང་གཏེར་ཁ་ཚད་ལས་བརྒལ་བ་སྔོག་འདོན་དང་ཆུ་མཛོད་གསར་རྒྱག་སོགས་ཀྱི་ལས་གཞི་རིགས་ཀྱིས་ཁོར་ཡུག་ལ་གནོད་སྐྱོན་ཚབས་ཆེན་ཐེབས་ཡོད་སྟབས་བོད་ཀྱི་གཙང་བོ་དག་གི་རྒྱུད་ཀྱི་རྒྱལ་ཁབ་ཁག་ལའང་ཤུགས་རྐྱེན་ངན་པ་བྱུང་བཞིན་པའི་སྐོར་འགྲེལ་བརྗོད་གནང་འདུག་ཡང་བོད་རང་བཙན་སློབ་ཕྲུག་ཚོགས་པ་རྒྱ་གར་སྡེ་ཚན་གྱི་ལས་འགུལ་འགན་འཛིན་ཇོ་སི་ན་གིས་བརྗོད་དོན་ལྟར་ན་འཛམ་གླིང་ཆུའི་ཉིན་མོ་དང་བསྟུན་ཁོང་ཚོས་རྒྱ་གར་གཙོས་བོད་ཀྱི་གཙང་བོའི་རྒྱུད་ཀྱི་རྒྱལ་ཁབ་དགུ་གི་དབུ་ཁྲིད་རྣམས་ལ་ང་ཚོ་ཐུན་མོང་གི་ཚེ་སྲོག་ཏུ་གྱུར་པའི་བོད་ཀྱི་གཙང་ཆུ་རྣམས་སྲུང་སྐྱོབ་བྱེད་དགོས་པའི་རེ་སྐུལ་སྙན་ཞུ་ཞིག་འབུལ་གྱི་ཡོད་ཟེར།
རྒྱ་ནག་དབུས་བརྙན་འཕྲིན་ཁང་གི་གསར་འགོད་པ་བྱེད་མྱོང་མཁན་བུད་མེད་ཅིག་གིས་རྒྱ་ནག་གི་ཁོར་ཡུག་སྐོར་ལ་བརྙན་འཕྲིན་ཞིག་བཟོས་ཡོད་པ་དེ་གསར་འགྱུར་དང་སྤྱི་ཚོགས་བརྒྱུད་ལམ་ཁག་ཏུ་དོ་སྣང་ཆེན་པོ་བྱེད་བཞིན་ཡོད་འདུག་གནས་ཚུལ་འདི་དང་འབྲེལ་ནས་རྒྱ་ནག་དང་བོད་ཀྱི་ཁོར་ཡུག་གནས་སྟངས་ཐད་ལ་ལྕགས་མོ་མཚོ་གིས་གནས་ཚུལ་དབྱེ་ཞིབ་བྱས་ནས་རྒྱང་སྲིང་ཞུ་བ་ཞིག་ཡོད།
ཉེ་སྔོན་རྒྱ་ནག་དབུས་བརྙན་འཕྲིན་ཁང་གི་གསར་འགོད་པ་གནང་མྱོང་མཁན་བུད་མེད་ཁྲེ་ཅིན་གྱིས་སྒེར་ངོས་ནས་མ་དངུལ་ས་ཡ་གཅིག་ལྷག་གི་འགྲོ་གྲོན་བཏང་ནས་རྒྱ་ནག་གི་ཁོར་ཡུག་འབག་བཙོག་གི་སྐོར་དང་ལྷག་པར་དུ་རྡོ་སོལ་དང་རླངས་འཁོར་བཟོ་གྲྭ་སོགས་ཀྱི་རླངས་དུད་ཕྱི་ལ་ཐོན་ནས་དུད་སྨུག་གིས་པེ་ཅིན་གཙོ་བྱས་པའི་གྲོང་ཁྱེར་མང་བོ་ཞིག་གི་ནང་དུ་མཁའ་དབུགས་འབག་བཙོག་ཕྱིན་པ་དེ་ཧ་ཅང་ཚབས་ཆེན་ཡིན་པ་དང་དེ་ཇི་ལྟར་བྱུང་བ་ཇི་ལྟར་དཀའ་ངལ་དེ་དག་སེལ་དགོས་པ་སོགས་དུས་ཚོད་གཅིག་དང་ཕྱེད་ཀ་ལྷག་གི་བརྙན་འཕྲིན་བཟོས་ནས་འགྲེལ་བརྗོད་གསལ་བོ་བྱས་ཡོད་དེ་སྤྱི་ཚོགས་དྲ་ལམ་ཁག་ཏུ་ཐོན་མ་ཐག་ཉིན་ཁ་ཤས་ནང་ལྟ་མཁན་དུང་ཕྱུར་གཉིས་ལྷག་བྱུང་ནས་སྐད་གྲགས་ཆེན་པོ་ཆགས་ཡོད་པ་མ་ཟད་མི་མང་པོ་ཞིག་གིས་དེ་ནི་ཁྲའེ་ཅིང་ནས་རྒྱ་ནག་གི་ཁོར་ཡུག་སྲུང་སྐྱོབ་ལས་དོན་དང་ཁོར་ཡུག་གནད་དོན་ཐད་ཀྱི་ལོ་རྒྱུས་ངོ་མ་ཟིན་བྲིས་སུ་བཀོད་པར་བསྔགས་བརྗོད་བྱས་ཡོད་ལ་རྒྱ་ནག་གཞུང་ཕྱོགས་ནས་ཀྱང་དོ་སྣང་བྱས་ཡོད། དེ་བཞིན་ཉེ་སྔོན་རྒྱ་ནག་གི་ཚོགས་ཆེན་གཉིས་མཇུག་བསྒྲིལ་རྗེས་ཕྱི་ནང་གསར་འགོད་ལྷན་ཚོགས་ཐོག་རྒྱ་ནག་གི་སྲིད་བློན་ལི་ཁི་ཆང་གིས་གསར་འགོད་པའི་དྲི་བར་དྲིས་ལན་སྐབས་སུ་ཕྱི་རྒྱལ་གྱི་གསར་འགོད་པ་ཞིག་གིས་དེའི་སྐོར་འདྲི་སྐབས་རྒྱ་ནག་གི་སྲིད་བློན་ལི་ཁི་ཆང་གིས། དྲི་བར་ཐད་ཀར་ལན་འདེབས་བྱས་མེད་ཀྱང་རྒྱ་ནག་གཞུང་གིས་ཁོར་ཡུག་སྲུང་སྐྱོབ་ཐད་དོ་སྣང་ཆེན་པོ་བྱེད་བཞིན་པ་དང་ད་ལོ་གསར་དུ་ཐོན་པའི་ཁོར་ཡུག་སྲུང་སྐྱོབ་ཀྱི་ཁྲིམས་གཞི་དེ་ལག་ལེན་ནན་ཏན་བྱེད་རྒྱུ་ཡིན་པ་དང་ཁོར་ཡུག་སྲུང་སྐྱོབ་སྡེ་ཁག་ནས་སྲིད་ཇུས་དེ་ལག་བསྟར་མཐར་ཕྱིན་པ་བྱེད་དགོས་པ་སོགས་འདི་ལྟར་ནན་གསུངས་བྱས་ཡོད། 抓住关键 今年的要害 就是要严格执行新出台的环境保护法།

ས་གནས་བོད་མི་དེས་འགྲེལ་བརྗོད་གནང་ན་གད་སྙིགས་གང་བྱུང་གཡུག་པ་དེ་རྩྭ་ཐང་དུ་ཁྱབ་ནས་རྩྭ་སྐྱེ་ཐུབ་ཀྱི་མེད་ལ་སྒོ་ཕྱུགས་འཚོ་སྐྱོང་ལ་ཡང་གནོད་པ་ཡོད་པ་དང་ཁྱུང་མཆུ་གྲོང་རྡལ་གྱི་འབྲེལ་ཡོད་ལས་ཁུངས་ལ་ཞུས་ན་ཡང་དོ་སྣང་བྱེད་མཁན་མེད་མ་གཞི་ཁྱུང་མཆུ་གྲོང་རྡལ་ལ་གོང་རིམ་ནས་མ་དངུལ་རྒྱ་སྒོར་ཁྲི་སུམ་བརྒྱ་བྱིན་ནས་གད་སྙིགས་གཙང་བཟོ་གི་ལས་ཁུངས་བཙུགས་ཡོད་ཀྱང་ས་གནས་དཔོན་རིགས་ནས་གཞུང་གི་དངུལ་ལེན་པ་ཙམ་མ་གཏོགས་ལས་དོན་སྒྲུབ་ཀྱི་མེད་པ་འགྲེལ་བརྗོད་གནང་ཡོད།
ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་གི་ནང་དེང་རབས་བོད་ཀྱི་རི་མོའི་འགྲེམས་སྟོན་ཞིག་གནང་འདུག། ཨ་རིའི་གྲོང་ཁྱེར་ནིའུ་ཡོག་གི་ནང་ཡོད་པའི་ཀུན་ཕན་ཐེབས་རྩ་ཚོགས་པས་གོ་སྒྲིག་བྱས་ནས་ཟླ་བ་འདིའི་ཚེས་བཅུ་བཞི་ཉིན Rogue Space ཞེས་པའི་འགྲེམས་སྟོན་ཁང་དུ་བོད་ཕྱི་ནང་གཉིས་སུ་ཡོད་པའི་བོད་ཀྱི་དེང་རབས་རི་མོ་མཁན་དང་ཕྱི་རྒྱལ་བ་ཁག་ཅིག་བཅས་སྒྱུ་རྩལ་བ་སུམ་ཅུ་ཐམ་པ་ཡིས་བྲིས་པའི་རི་མོའི་འགྲེམས་སྟོན་བྱས་འདུག་ཀུན་ཕན་ཐེབས་རྩ་ཚོགས་པའི་ལས་བྱེད་བསྟན་འཛིན་དགེ་ལེགས་ལགས་ཀྱིས་གསུངས་ན། རི་མོ་བ་ཚང་མས་བྲིས་པའི་སྒྱུ་རྩལ་གྱི་བརྗོད་བྱ་བོད་དང་འབྲེལ་བ་ཡོད་པ་ཡིན་ལ། དེང་རབས་བོད་ཀྱི་རི་མོ་འགྲེམས་སྟོན་དབུ་འབྱེད་སྐབས་སུ་མི་བརྒྱ་ཕྲག་ཁ་ཤས་ཕེབས་ནས་དོ་སྣང་ཆེན་པོ་བྱས་ཡོད་པ་མ་ཟད། ཉིན་དེར་རི་མོ་བཅུ་ལྷག་བཙོངས་ཡོད་པ་རེད་འདུག་ཡང་ཁོང་གིས་གསུངས་ན། ད་ཐེངས་ཀྱི་དེང་རབས་བོད་ཀྱི་རི་མོའི་འགྲེམས་སྟོན་འདི་ནི་ཀུན་ཕན་ཐེབས་རྩ་ཚོགས་པས་བོད་ནང་རིག་གཞུང་དང་སྐད་ཡིག་སོགས་ཡར་རྒྱས་ཀྱི་ཆེད་དུ་ལས་དོན་བསྒྲུབས་ནས་ལོ་ཉི་ཤུ་འཁོར་བའི་དགའ་སྟོན་ལས་རིམ་གྱི་ཆ་ཤས་ཤིག་ཡིན་པ་འགྲེལ་བརྗོད་གནང་སོང། ན་ནིང་ཕྱི་ཟླ་བཅུ་གཅིག་པའི་ནང་ཀུན་ཕན་ཐེབས་རྩ་ཚོགས་པས་དེང་རབས་བོད་ཀྱི་རི་མོའི་འགྲེམས་སྟོན་གྱི་སྔོན་འགྲོའི་གྲ་སྒྲིག་སྐབས་སུ། ང་རང་ཆེད་དུ་ནིའུ་ཡོག་གི་གྲོང་ཁྱེར་ནང་ལ་སོང་ནས། འགྲེམས་སྟོན་འདིའི་ནང་ལ་དངོས་སུ་ཞུགས་ཡོད་པའི་དེང་རབས་བོད་ཀྱི་རི་མོ་བ་སྤྲུལ་སྐུ་འཇམ་དབྱངས་ལགས་དང་མཉམ་དུ་གླེང་མོལ་བྱས་ཡོད། གཟིགས་མཁན་རྣམ་པ་དེ་རིང་གི་དམིགས་བསལ་གྱི་ལེ་ཚན་འདིའི་ནང་ཨ་མེ་རི་ཁའི་གྲོང་ཁྱེར་ནིའུ་ཡོག་གིར་ཡོད་པའི་ཀུན་ཕན་ཐེབས་རྩ་ཚོགས་པས་གོ་སྒྲིག་ཅིག་བྱས་ནས་ཟླ་བ་བཅུ་གཅིག་པའི་ཚེས་བཅུའི་ཉིན་གྱི་དགོང་མོ་དེ་ལ་བོད་ཕྱི་ནང་གཉིས་ཀྱི་དེང་རབས་སྒྱུ་རྩལ་བ་ཁག་ཅིག་གི་རི་མོ་འགྲེམས་སྟོན་གྱི་དབུ་འཛུགས་གནང་སོང། ད་དེ་རིང་གི་རི་མོ་འགྲེམས་སྟོན་འདིའི་ནང་ལ་བལ་ཡུལ་ནས་ཡིན་པའི་སྤྲུལ་སྐུ་འཇམ་དབྱངས་ལགས་ཀྱི་རི་མོ་ཡང་འགྲེམས་སྟོན་འདིའི་ནང་ཞུགས་བཞག་ནས་སྤྲུལ་སྐུ་འཇམ་དབྱངས་ལགས་དེ་རིང་ང་ཚོར་བཅར་འདྲི་གོ་སྐབས་གནང་ལ་ཐུགས་རྗེ་ཆེ།
ང་ཚོས་ཁྱེད་རྣམ་པ་ལ་ཐུགས་རྗེ་ཆེ་ཞུ་ཡིན། ཐོག་མར་ད་ཁྱེད་རང་དེང་རབས་ཀྱི་རི་མོ་བྲིས་མཁན་གྱི་སྒྱུ་རྩལ་པ་ཞིག་རེད། ཁྱེད་རང་རི་མོ་འདི་ལ་དབྱིངས་ག་འདྲ་བྱས་ནས་ཞུགས་སོང།

བོད་ཀྱི་སྲོལ་རྒྱུན་གྱི་ཐང་ཀ་བྲིས་ཡ་དེ་གའི་ཤུགས་རྐྱེན་ཆེན་པོ་ཞིག་ཐེབས་ཡོད་ཀྱི་རེད་བ་ད་དང་པོ་ཅིག་ཐིག་རྩ་སྦྱངས་སངས་ར་དེ་འདྲས་སྦྱངས་ཡོད་ར་ཡོད་མ་རེད། ཐིག་རྩ་སྦྱངས་ཡོད་རེད་ང་རང་ལོ་བདུན་སྐབས་སུ་ཐིག་རྩ་སྦྱངས་ར་བ་པཱ་ལགས་སྐུ་མདུན་ནས་ཡིན་ནའི་ད་ཐིག་གི་སྤྲོ་བ་དེ་ཤུགས་ཆེན་པོ་འདྲ་པོ་ཅིག་མེད་པ་འདྲ་པོ་ཅིག་ང་རང་དེ་འདྲས་ཚོར་བྱས་ཨ་ནི་དེང་དུས་ཀྱི་རི་མོ་འདྲ་པོ་དང་དཔེར་ན་མི་དང་སེམས་ཅན་བྲིས་ཡ་ལ་སོགས་པ་དེ་འདྲས་ལ་ད་དབྱིངས་དེ་ཏོག་ཙམ་མང་པོ་བྱུང་སོང། ལགས་སོ། དེ་ག་རེ་བྱས་ནས་དབྱིངས་མི་འདུག་ཅིག་སྲོལ་རྒྱུན་གྱི་ཐང་ཀ་བྲིས་སྟངས་དེ་ལ། དེ་ག་རེས་ལབ་པ་ཡིན་ན། དེ་ང་ཚོས་ད་དབྱིན་ཇི་སྐད་དུ་མ་སོང་ན monotonous ཆགས་ནས་ཡིན་ས་རེད་ག་རེ་ཟེར་ན་ཁོ་རྟག་པར་ཁོ་ལ་བསྒྱུར་བཅོས་ཞེ་དྲག་མེད་དེ་བས་རྟག་པར་རྒྱུན་དུ་དེ་མཐོང་ནས་ནི་ང་རང་ཚོ་ཀླད་པ་ཞེས་དེ་ཡར་རྒྱས་གོང་འཕེལ་འགྲོ་ཡས་ཡིན་པ་ཡིན་ཙང་ག་དུས་ཡིན་ན་གསར་པ་གཅིག་དང་ཡར་རྒྱས་གཅིག་ཆགས་ན་བསམ་བསམ་རེ་ཅིག་སོ་སོ་གི་འདོད་པ་དེ་འདྲས་ཡིན་པའི་རྒྱུ་མཚན་ལ་བརྟེན་ནས་དེ་ནི་ཅིག་རི་མོ་གསར་པ་འདྲ་བོ་ཅིག་དང་རྣམ་དཔྱོད་བེད་སྤྱོད་གཏོང་ཡ་འདྲ་བོ་དང་ད་དེ་འདྲས་ཀྱི་སྐོར་ལ་དབྱིངས་ཞུགས་བྱས་ཨ་ནི་དུས་རྒྱུན་དུ་མཐོང་བཞག་ངས་ཐང་ག་དེ་ལ་ཏོག་ཙམ་དབྱིངས་ཉུང་ང་འདྲ་བོ་ཅིག་ཤོར་མེད་ན་བསམ་ས་རེ་ཅིག་རེད་ལ།
ལགས་སོ་ཁྱེད་རང་གི་གསུང་བ་ནང་བཞིན་གྱི་ད་ཐང་ག་དེ་ཡིན་ན་ད་ཐིག་རྩ་དེ་ཏག་ཏག་ཅིག་ག་ཚོད་འདྲ་བོའི་ག་ཚོད་འདྲ་བོའི་བྲིས་ཐུབ་ན་ད་ཡག་ག་རྩི་གི་ཡོད་རེད་བ་ད་དེང་རབས་ཀྱི་རི་མོ་ལབ་དུས་སྒང་ལ་སོ་སོ་གི་ཅིག་རྣམ་དཔྱོད་ཟེར་ན་རེད་ཨ་ནི་ཅིག་བསམ་བློ་གསར་བ་དང་ད་རི་མོ་འབྲི་ཚུལ་གསར་བ་ཅིག་ཡོང་གི་ཡོད་རེད་བ་ད་ཁྱེད་རང་གི་རི་མོ་གསར་བ་འབྲི་དུས་སྒང་ལ་ཅིག་མང་ཆེ་ཤོས་ཅིག་ག་རེ་འབྲི་གི་ཡོད།
མང་ཆེ་ཤོས་འདི་དང་ཕན་བདེ་ཟེར་ཡ་མེད་ད་མང་ཆེ་ཤོས་འབྲི་ཡ་འདི་ད་ད་ལྟ་འུབ་བསྡུས་ནས་ཞུས་པ་ཡིན་ན་ང་རང་གི་སེམས་ནང་ལ་ག་རེ་ཚོར་བ་ཡིན། As a Tibetan། བོད་པ་ཡིན་པའི་ཆ་ནས་ང་ག་རེ་དྲན་གྱི་ཡོད། བླ་མ་ཅིག་ཡིན་པའི་ཆ་ནས་ག་རེ་དྲན་གྱི་ཡོད། དེ་ག་ནང་བཞིན་བྱས་ནས་མི་གཅིག་ཡིན་པའི་ཆ་ནས་ག་རེ་དྲན་གྱི་ཡོད་གང་ཟག་ཅིག་ཡིན་པའི་ཆ་ནས་འོ་ད་དེ་འདྲ་བྱས་ནས་རིམ་པ་གསུམ་འདྲ་པོ་ཅིག་ཡོད་རེད་ལ།

རེད་ལ་དེ་ད་ལྟ་ནང་ཆོས་ངོ་སྤྲོད་བྱེད་ཡ་དེ་རི་མོ་གི་ངོས་ནས་ད་དེ་གི་ངོ་སྤྲོད་བྱེད་ཡ་ཅིག་དང་ད་དུང་བོད་པ་ཡིན་པའི་ཆ་ནས་སྲིད་ཀྱི་སྐོར་ལ་ད་ལྟའི་གནས་ཚུལ་དེ་ཅིག་དང་ཨ་ནི་སྤྱིར་བཏང་མི་ཡིན་པའི་ཆ་ནས་ཡང་ཅིག་སོ་སོ་གི་ཚོར་སྣང་འདྲ་པོ་ཅིག་ཡོད་ར་སྤྱིར་བཏང་གི་འགྲོ་བ་མི་ཡིན་པའི་ཆ་ནས། དེ་འདྲ་བྱས་ནས་རིམ་པ་གསུམ་འདྲ་པོ་ཅིག་ཡོད་རེད། ད་རི་མོ་འདི། འཁོར་ལོ་རེད་བ་འདི་འདི་ངོ་སྤྲོད་བྱེད་ཀྱི། རེད་འདི་འཁོར་ལོ་རེད་དེ་ཡིན་ན་ཡང་འདི་ཕར་བལྟས་ན་ཆོས་ཀྱི་འཁོར་ལོ་འདྲ་པོ་ཅིག་མཐོང་ཡ་འདྲ་པོ་དང་སྣང་སྟངས་འདྲ་པོ་དེ་འདི་འདྲས་ཡོད་པ་ཡིན་ན་ཡང་འདི་ཆོས་ཀྱི་འཁོར་ལོ་དེ་མ་རེད་འདི་ལབ་ཡ་དེ་ག་རེ་ལབ་དགོས་སུ་ལ་ན། འགྱུར་བ་ཆགས་བསྡད་པའི Continuous འགྱུར་བ་ཆགས་བསྡད་པའི་གི་སྐད་ཆ་འདྲ་པོ་གཅིག་རེད། དེ་འཁོར་ལོ་གི་མཚོན་བྱེད་དེ་ག་རེ་ཟེར་ལབ་པ་ན། ང་ཚོ་ཆུང་ཆུང་ཡོད་པའི་སྐབས་སུ་བྱིས་པ་ལབ་ཡ་དང། སླབ་གྲྭ་འགྲོ་བའི་སྐབས་སུ་སློབ་ཕྲུག། དེ་ནས་ཡང་ག་རེ་ས་ང་རང་གི་ཆ་ནས་ཡིན་པ་ཡིན་ན་གྲྭ་ཚང་བསྡད་པའི་སྐབས་སུ་ཡང་སྐུ་ཞབས་འདྲ་པོ་གཅིག་དང། ཡང་ད་ལྟ Artist ཆ་ནས་ད་ང་རང་གི་ནང་ལོགས་ལ་མི་གི་མི་གཅིག་གི། མི་ཚེ་ནང་ལོགས་ལ་མ་འདྲ་བ་མ་འདྲ་བ་འགྱུར་བཅོས་མང་པོ་གཅིག་སླེབས་ཀྱི་འདུག་བ་ལ། འོ་དེ་ནང་བཞིན་གཅིག་ལ་བསམ་བློ་བཏང་ནས་ད་མི་ཡིན་ནའི་རེད་འཇིག་རྟེན་ཡིན་ནའི་རེད།

རྒྱབ་ལོགས་ན་རི་མོ་ཡོད་བ་ཡང་མདུན་ན་སྤོས་ཤོག་གི་ཡོད་བ་འདྲ་བ་ཅིག་འདུག་ཁོ་རང་ལ་རིམ་པ་གཉིས་ཡོད་བ་རེད་རིམ་པ་གཅིག་རེད། རིམ་པ་གཉིས་ཡོད་རེད་ཚང་མ་རི་མོ་ཚང་མ་ལ་རིམ་པ་གཉིས་ཡོད་རེད་ལ། ཨ་རེད་ད། འདི་ཡིན་ན་ད་སྟོན་པ་གི་སྐུ་གཅིག་རེད་གཙོ་བོ། ཨ་ནི་འདི་འདྲ་ཞིག་གི་སྟོན་པ། འདི་ག་རེ་ཟེར་ན་ང་རང་ཚོ་སེམས་ནང་ལོགས་ལ་བདེ་གཤེགས་སྙིང་པོ་རྒྱུད་ལྡན་ཡིན་ཟེར་དགོས་རེད་སངས་རྒྱས་ཟེར་ཡས་འདིའི་དག་པའི་སེམས་ཀྱི Purity ཡི་གི་ཆ་དེ་ང་རང་ཚོ་ཚང་མ་ལ་ཡོད་རེད་ས་ད་འདིའི་འདི་ཉིན་རེ་ཉིན་རེ་གི་ཉམས་ལེན་ཡག་པོ་དང།

ད་རི་མོ་འགྲེམས་སྟོན་བྱེད་ཡས་དེ་འདི་གཅིག་པོ་ཙམ་མ་རེད་ད་རི་མོ་བྲིས་ནས་རྒྱུན་རིང་པོ་རེད་ཨ་ནི་རི་མོ་འགྲེམས་སྟོན་དེ་ག་བ་ག་བ་བྱེད་གི་ཡོད། ད་ལྟ་བར་དུ་འགྲེམས་སྟོན་དེ་ཚོ London། Hong Kong། དེ་ནས་མང་ཆེ་ཤོས་ཨ་རིའི་སྡེ་བ་དང་དེ་འདྲའི་འགྲེམས་པ་བྱས་ཡོད་ལ། ལགས་སོ། ཨ་ནི་རི་མོ་འགྲེམས་སྟོན་བྱེད་དུས་སྒང་ལ་ཅིག། ད་རི་མོ་གི་ཁོ་རང་གི།

ཡིན་ན་ཡང་ད་དེས་འཚོ་བ་ལས་ཀྱང། འཚོ་བ་མཐུན་རྐྱེན་བྱ་ཡག་གི་ཆ་དངོས་དང་དེ་འདྲས་ཀྱི་སྐོར་ལས་ཀྱང་སོ་སོ་གི་ག་རེ་མ་ནང་ལོགས་ལ་ཡོད་བསྡད་པའི་སྐད་ཆ་དེ་མར་ལབ་ཐུབ་པ་ཡིན་ན་དེ་གི་དགའ་བ་ཤུགས་ཆེན་པོ་སྐྱེ་ཡག་གི་ཆེད་དུ་ད་གཙོ་བོ་དེ་ལ་དམིགས་ཡུལ་བཞག་ནས་ནི་དེ་ང་ཚོ་སྒྱུ་རྩལ་བ་དེ་འདྲ་བྱེད་དགོས་རེད་ལ་སྒྱུ་རྩལ་དེ་འདྲ་བྱེད།

ད་ཅིག་དེའི་སྒང་ལ་ད་རི་མོ་བྲི་མཁན་རང་མང་པོ་ཅིག་ཡོང་བསྡད་ཀྱི་འདུག་ཨ་ནི་ཁྱེད་རང་གིས་ད་མ་འོངས་པ་ན་ཅིག་རི་མོ་འདི་ཡར་རྒྱས་བཏང་ཡ་དང་ཅིག་མ་འོངས་པ་གི་འཆར་གཞི་འདྲ་བོ་ག་འདྲས་ཡོད། ད་མ་འོངས་པ་འཆར་གཞི་ཟེར་ན་ད་དེ་ལ Technique ཁོ་རང་ད་ལྟ་ངས་ཤུ་གུ་མེ་སྲེག་བཏང་བྱས་ཡ་དེ Technique ཁོ་རང་ལ་ཡར་རྒྱས་བཏང་ཡ་གཅིག་བྱས། གཉིས་ནས་ག་རེ་ཟེར་ལབ་པ་ན་གང་ཐུབ་ཐུབ Public མི་མང་ཚོ་ལ་དཔེར་ན་བོད་ཀྱི་གནས་ཚུལ་ཡིན་ན་ཡ་རེད། ཨ་ནི་ཆོས་ཀྱི་གནས་ཚུལ་ཡིན་ནའི་རེད། ཨང་དེ་གང་ཟག་སོ་སོ་གི་ཚོར་བ་ང་ཚོ་བོད་པའི་མི་ཆ་ནས་ག་འདྲེ་འདྲ་བོ་ཅིག་ཡོད་རེད་ས་དེ་གི express དེ་གང་མང་ཐུབ་ཐུབ་གང་ཐུབ་ཐུབ་འདྲ་བོ་ཅིག་བྱེད་ཐུབ་པ་ཡིན་ན་ཨ་ནི་དེ་འདྲའི་གི་ཨ་ནི་སོ་སོ་བསམ་བློ་འདྲ་བོ་ཅིག་ཡོད་མི་ཡོད་འདྲ་བོ་ཅིག་ད་ལྟ། ལགས་སོ། ད་ངས་དེང་རབས་ཀྱི་རི་མོ་སྒྱུ་རྩལ་བ་མང་པོ་ཅིག་ལ་ངས་དྲི་བ་དེ་དྲི་གི་ཡོད། ད་དེང་རབས་ཀྱི་རི་མོ་ལབ་དུས་སྒང་ལ་བོད་ཀྱི་སྲོལ་རྒྱུན་གྱི་ཐང་ཀ་བྲི་སྟངས་དང་དམིགས་བསལ་གྱི་ད་ནང་ཆོས་དང་འབྲེལ་བ་ཡོད་པའི་སྟོན་པ་བཅོམ་ལྡན་འདས་དང་སྒྲོལ་མ་ལ་སོགས་པའི་ཅིག་སྐུ་དེ་ཨ་ནི་དེང་རབས་ཀྱི་ནང་སྦྱར་བྱས་ནས་ད་ཅིག་མི་གིས་མཐོང་དུས་སྒང་ལ་ཁ་ཤས་ཅིག་གིས་ཨོ་ང་ཚོ་གི་སྟོན་པ་གི་སྐུ་དེ་བེད་སྤྱོད་ལོག་པ་བཏང་ཤག་ཟེར་ནས་ཡང་སྐྱོན་རྒྱག་མཁན་དེ་འདྲས་ཡོང་གི་འདུག་བ། དེ་ཚོ་ལ་ཁྱེད་རང་གིས་ག་རེ་བསམ་གི་འདུག། འདི་ཚོ་ག་རེ་ལབ་པ་ཡིན་ན་ང་ཚོ་གི་ཀླད་པ་འདི་ཏོག་ཙམ Conservative ཆགས་པ་རེད་ཆོས་ཀྱི་གདིང་མ་འདི་ཧ་མ་གོ་བ་ཡིན་ན་ཨ་ནི་དེ་འདྲས་ཀྱི་ཆགས་ཡས་ཡོད་རེད་ག་རེ་ཟེར་དཔེར་ན་ཆོས་ཁོ་རང་ནང་ལོགས་ལ་ཡིན་ན་མདོ་དང་སྔགས་གཉིས་དཀྲུག་དཀྲུག་བཏང་ཡས་ཡོད་མ་རེད་ཟེར་གོ་རེད་ཐེག་པ་ཆེན་པོ་དང་ཐེག་པ་ཆུང་ཆུང་དཀྲུག་དཀྲུག་བཏང་ཡས་མ་རེད་འདི Context ཁག་ཁག་ཁག་ཁག་རེད་བ་ལ་འདི་ཡིན་པ་ཡིན་ཙང་སངས་རྒྱས་ཀྱིས་མཚམས་མཚམས་ཡོད་ཟེར་གོ་རེད་མཚམས་མཚམས་མེད་ཟེར་གོ་རེད Controversy འདྲ་པོ་ཅིག་ཆགས་གོ་རེད Contradiction འདྲ་པོ་ཆགས་གོ་རེད་ཡིན་ན་ཡང་ཤེས་རབ་ཆུང་ན་ཨ་ནི་དེ་བས Controversy འདྲ་པོ་ཅིག་མཐོང་གི་རེད། གལ་སྲིད་དེ་ཁོ་རང་གི Line དེ་ཡག་པོ་བྱས་ནས་མཁྱེན་པ་ཡིན་ན་ཨ་ནི་དེ་ལ་ནོར་འཁྲུལ་འདྲ་པོ་དང་འགལ་བ་འདྲ་པོ་ཅིག་ཡོད་མ་རེད་དྲན་གི་འདུག་ངས།

ང་ཚོ་གིས་སྒྱུ་རྩལ་བྱེད་ཡོང་དུས་སྒང་ལ་དྲང་པོ་བྱས་དེ་གལ་ཆེན་པོ་རེད་འདུག་གཅིག་དེ་སོ་སོ་གི་སེམས་ནང་ཚོར་བ་ག་རེ་ཡོད་པ་དེ་ནས་མར་སྟོན་ཐུབ་པ་ཡིན་ན་དེ་ཡག་པོ་འདུག་དེ་སྟོན་པ་མ་ཚད་ཨ་ནི་གཉིས་པ་དེ་ལ་ག་རེ་བསམ་བློ་བཏང་དགོས་འདུག་ཟེར་ཡོང་དུས་སྒང་ལ་དེ་སྟོན་པ་དེ་གིས་ཨ་ནི་མི་དང་སྤྱི་ཚོགས་ལ་ཨ་ནི་ཁོ་རང་གི་བསམ་བློ་བཏང་ཡ་དང་བསྒྱུར་བཅོས་བཟང་པོ་ཐེབས་ཡ་གི་ཆེད་དུ་དེ་གི་ཕན་ཐོགས་ག་རེ་བྱུང་གི་རེད་ད་དེ་ལ་བསམ་བློ་ཡག་པོ་བྱས་ནས་ཐུགས་བསམ་གནང་བ་ཡིན་ན་དེ་འདྲའི་བྱས་ནས་སྒྱུ་རྩལ་དེ་གནང་བཞག་པ་ཡིན་ན་དེ་དཔེ་མ་སྲིད་ཀྱི་ཕན་ཐོགས་ཡག་རང་གཞན་གཉིས་ཀ་ལ་ཕན་ཐོགས་ཡག་དེ་འདྲའི་སྒྲུབ་བྱེད་བྱུང་ས་རེད་ཟེར་ང་རང་དེ་དྲན་གྱི་འདུག་ལགས། ལགས་སོ་ཨ་ནེ་ཀྲི་ཀི་འཇའ་ཡང་ལ་དེ་རིང་ཨ་མེ་རི་ཀའི་གྲོང་ཁྱེར་ནིའུ་ཡོག་གི་ནཱ་ད་ཀིམ་ཕིན་ཐེབས་རྩ་ཚོགས་པ་གི་དེང་རབས་རི་མོ་འགྲེམས་སྟོན་གྱི་ནང་ལ་ཞུགས་ཡོད་པའི་སྐབས་དེ་ལ་ང་བཅར་འདྲི་བྱེད་གོ་སྐབས་གནང་བ་ལ་ཐུགས་རྗེ།
ལགས་སོ་ཐུགས་རྗེ་ཆེ་ལགས་ཐུགས་རྗེ་ཆེ།
རྣམ་པ་ཚོ་དེ་རིང་གི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བརྙན་འཕྲིན་ལས་རིམ་ལ་གསན་གཟིགས་གནང་བར་བཀའ་དྲིན་ཆེ་ཞུ་ནས་བོད་ནང་གི་གཞས་པ་བསྟན་འཛིན་ལགས་ཀྱིས་བཏང་བའི། ཕ་རི་གངས་ཀྱི་ལྷུན་པོ་ཞེས་པའི་གླུ་གཞས་འདི་ལ་ང་ཚོ་ཚང་མས་མཉམ་དུ་མཉན་ནས་དེ་རིང་གི་ལས་རིམ་མཇུག་སྒྲིལ་གྱི་ཡིན་ད་བདེ་མོ་བྱོས།